བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལེགས་པར་གསལ་གདབ་པ་དང་བཅས་ཏེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། སངས་རྒྱས་ཀྱི་བཀའ་བརྒྱད་ཁྲི་བཞི་སྟོང་ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་བསྒྲིལ་བ། བར་དོ་ཐོས་གྲོལ་ཅེས་བྱ་བ་འདི་ཞུ་བའི་སྐབས་ཡིན་ད་བར་དོ་ཐོས་གྲོལ་འདི་གུ་རུ་རིན་པོ་ཆེ་ཀྱི་གསུང་གདམས་ངག་ཟབ་མོ། གུ་རུ་རིན་པོ་ཆེ་ཀྱི་གསུང་གདམས་ངག་ཟབ་མོ་འདི། འཇིག་རྟེན་གྱི་ཁམས་ལུ་ཁྱབ་སྤེལ་བཏང་མི་དེ། ཁྱེད། འདི་ལས། གཏེར་སྟོན་པ་ཟེར་ཞུཝ་ཨིན་ལགས་གཏེར་སྟོན་པ། གྲུབ་ཐོབ་ཀརྨ་གླིང་པ་ཟེར་ཡ་ཞུཝ་ཨིན་ལགས་འདི་ཨིན་པས་ལགས་གཏེར་སྟོན་པའམ་གྲུབ་ཐོབ་ཀརྨ་གླིང་པ་ཟེར་མི་དེ་གིས་འབད། དེ་སྒམ་པོ་གདར་གྱི་གནས་ལས་གདན་དྲངས་དྲངསཔ་ཨིན་ཟེར་མི། ད་གུ་རུ་རིན་པོ་ཆེ་ཀྱིས་ང་བཅས་ར་མ་འོངས་པའི་རྒྱུད་འཛིན་གྱི་གདུལ་བྱ་འདི་ཚུ་གི་དོན་ལུ་ཐུགས་རྗེ་བླ་ན་མེད་པ་གནང་སྟེ་གིས་འབད།

ད་ལྟ་རེད། འཆི་ཁ་རྡུང་སྙིང་གི་བར་དོ་སེམས་མི་འདི་ཀྱི་ངོ་སྤྲོད་འདི་ཁ་ཚ་ཁ་སྙོམས་རེད་ཞུ་ཚ་ཡིན། ད་འཆི་ཁ་རྡུང་སྙིང་གི་བར་དོ་སེམས་མི་འདི་ཀྱི་ངོ་སྤྲོད་ཞུ་ཚ་བའི་ཤུལ་ལུགས། འཆི་ཁ་རྡུང་སྙིལ་འདི་ག་རེད་བེ་ར་མྱོང་འདོད་ཡོད་མིན་ནང་གསལ་བ་ཅིན། འཆི་ཁ་འཆི་ཁ་སེམས་མི་འདི་འཆི་ཁ་མ་ཟེ། ང་ཅེ་ར་ཤི་ཞིམ་བེ་ཀྱི་གནས་སྐབས་ན་ལོ་ལབ་ཡིན། ཤི་བོད་ཀྱི་སྐབས་ཤི་བོད་ཀྱི་དགང་ལུགས།

ང་བཅས་ར། འགྲོ་བ་སེམས་ཅན་འདི་ཚུ། ལུས་དང་རྣམ་ཤེས་ཁ་འབྱལ་ཏེ་འགྱོཝ་ད་ལུ། སྐད་ཅིག་མ་གཅིག་ལུ། ཏེ་ག་ནི་ཡ་མེདཔ་འབད་ཞིནམ་ལས་འབད། ཏེ་ལུས་འདི་བཀོ་བཞག་རྣམ་ཤེས་ག་ཏེ་ཡ་མེད་པར་ཐོན་འགྱོཝ་བས་པའི་ཡར་འགྱོ་ནི་ཅིག་ག་ནི་ཡ་མེན། ཏེ་ཐིམ་རིམ་འདི་ཚུ་རིམ་པ་བཞིན་དུ་ཧེ་མ་ཚུར་ལུས་གྲུབ་པའི་གི་སྐབས་ལུ་ཡ། ཕ་དང་མ་ཡི་གི། ཁུ་ཁྲག་གཉིས་འདྲེས་ཏེ་གིས་འབད་ཞིནམ་ལས་འབད། ཏེ་ཚུར་ལུས་གྲུབ། གྲུབ་པའི་གི་གནས་སྐབས་ན་ལུ་ཡ་རིམ་པ་བཞིན་དུ་གོ་རིམ་སྦེ་གྲུབ་དགོ་དོ་ཡོདཔ་ཨིན། འདི་གསུམ་པའི། ཕྱི་ཨུཏྟ་ཀླུ་ཡང། དེ་དག་འབྱུང་བ་ཐིམ་རིམ་དེ་སོགས་རིམ་པ། བཞིན་དུ་བ་ཐོན་ཏེ་གྱེས་པས་དེ་གོ་རིམ་བཞིན་དུ་བའི་ཤེས་གོ་དོ་ཡོད་མིན། དེ་འདི་ཐོན་ཏེ་གྱེས་པའི་སྦྱོར་ཡུལ་གྱི་སྐབས་དེ་འདི་བས་ནི་འདི་ཀྱི་ཕྱི་ཁ་མ་ཟེ། ད་རྣམ་ཤེས་འདི་ཕྱི་ཁ་ཀླུ་ཐོན་ཏེ་འཇོག་ཨུཏྟ་ཀླུ་ཡང་གཤིས་ལུགས་འདི་ལུགས་ང་ཅི་ར་སྣང་བ་ཐིམ་དང་རགས་པ་ཐིམ་ཟེ་ཐིམ་རིམ་ཟེ་འབྱུང་བ་ཐིམ་རིམ་འདི་སོགས་ཐིམ་པས་ཀྱི་སྐབས་ལུགས། དང་པར་སྣང་བ་ཐིམ་སེ་མི་བྱེད་ཡུལ། དེ་ལས་བདེ་དགྱེས་སྟེང་ཤུ་དག་དེ་རགས་པ་ཐིམ་སེ་མི་བྱེད་ཡུལ། ཨང་འདི་ཐིམ་རིམ་ལྷའམ་གཉིས་འདི་ཐིམ་ཚ་ཨུ་དཱ་ལུ། ང་ཅའི་ར་མི་འདི་དེ་བྱེད་ཀྱི་ཨུ་ཆེ་ཚ་སེ་ལ་བི་ལ། སྣང་བ་ཐིམ་དང་རགས་པ་ཐིམ་སེ་མི་བྱེད་ཐིམ་རིམ་ལྷའམ་གཉིས་འདི་ཐིམ་ཚ་ཨུ་དཱ་ལུ། བྱེད་ཀྱི་ཨུ་ཆེ་སེ་ལ་བི་ཨུ་དི་ལུ་བྱེད་ཀྱི་ཨུ་ཆེ་ནི་དང་ནང་ནང་གི་ཨུ་ཆེ་ནི་སེ་རྣམ་པ་གཉིས་ཡོད།

ཉམས་ལེན་ལུགས་བསྟན་པ་ཐོབ་འཕེལ་གྱི་རྣལ་འབྱོར་པ། གྲུབ་ཐོབ། ཧེ་མ་ལའི་རུ་སྒོམ་ཉམས་ལེན་ལུགས་བཙུན། བླ་མའི་གདམས་ངག་འདི་སུ་ལས་གཞན་པས་ཐོབ། ཐོབ་མེད་འདི་རང་གི་ལས་གཞན་པས་ཏེ་བར་ཉམས་ལེན་ལུགས་བཙུན་འདི་སྐྱེས་པའི་ལས་གཞན་པས་བསྒོམ། དེ་ཡོད་གསལ་དུ་ཟུག་ངོ་འཕྲོད་དེ་ཡོད་པྲ་བུ་ཆེ་བས་པ་བྱིན། ལྟ། དེ་སོ་བར་དོ་དང་པོ་བཞིའི་གཡོས་སེལ་དེ་ཤ་དེ་འོམ་བུ་གྱི་གནས་སྐབས་ན་ལེ་རང་དེ་ངོ་འཕྲོད་དེ་སྐྱེས་པའི་བྱུང་གནས་ཡིན་ལ། ཐིམ་རིམ་དེ་སོ་ཐིམ་དེ་སྐྱེས་པའི་འོམ་བུ་གྱི་གནས་སྐབས་ན་ལུ་རང་དེ་བཞིའི་གཡོས་སེལ་སེལ་མེད་དེ་ང་ཅའི་ར་ལུ་ཤ་དོ་ཡོད་མིན་ང་ཅའི་ར་ཤི་མ་ཚའུ་ལས། ལུས་རྟ་རྣམ་ཤེས་དེ་ཁབ་བརྒྱད་དབྱེ་གྱི་སྐབས་ལུ་དེའང་དེ།

ངོ་འཕྲོད་དེ་སྐྱེས་པའི་ཡུལ་ཚེ་ཆོས་ཀྱི་སྐུ་ཡི་དགོངས་པ་དང་དབྱེ་བ་མེད་པའི་ཞིམ་ལེབ་པའི་སངས་རྒྱས་དེ་འཇོག་དོགས་ཡོད་པིན། ཝང་སྦར་དོ། གཉིས་པ་གསུམ་པ་སེམས་མེད་དེ་སུ་ན་ལོ་ཧོས་ར་མེན་གོ། ཨ་འདི་ཆི་ཁ་སྦར་དོ་དེ་གི་སྐབས་ལུག་ཡུལ་སེར་ཤ་བདག་ཡུལ་སེར་ངོ་འཕྲོད་དེ་འཇོག་ནི། དང་འདི་ཧེ་མ་སྒོམ་ཉམས་ལེན་སྦས་པའི་བའི་ག་ནི་ཡས་མི་ཉམས་མྱོང་ག་ནི་ཡས་མི་སྦས་བས་དེ་བླ་མའི་དམ་ངག་དེ་སུ་ག་ནི་ཡས་མ་ཐོབ་ས་དེ་དེ་གོ་མི་ཡས་ལས་གཞན་པའི་སྒོམ་མ་ཚོ་བས་བའི་ལུས་སོབ་སྒྲོག་བྱེད་པའི་བ་ཅིན། ང་བཅས་ར་གི་རྣམ་པར་ཤེས་པ་དེ་འོད་གསལ་ཆོས་ཀྱི་སྐུ་ལུ། དེ་ངོ་མ་སྦེ་སངས་རྒྱས་མ་ཚུགས་མི་གི་མི་དེ་སུ་རྣམ་པར་ཤེས་པ་དེ་ཕྱི་ཁ་ཐོན་དེ་གི་སྦེ་ཞིནམ་ལས་སྦེ། འགྱོཝ་ད་ལུ། ལུས་ཀྱི་སྒོ་དགུ་གང་རུང་གཅིག་ལས་ཐོན་འགྱོ་དགོ་དོ་ཡོདཔ་ཨིན་ལགས། དེའང་དེ་ཡང་ཅི་མེན། དེ་ང་བཅས་ར་ཆུ་ལམ་ལས་ཡང་ཅི་མེན། བདག་གཞང་ལམ་ལས། ཡང་ཅི་མར་ལྷ་འབག་གི་གདོང་ན་ལས། ཡང་ཅི་མར་སྨི་རྡོ་གི་ནང་ལས། ཡང་ཅི་མར་ང་ཅི་རག་གི་ཁ་ན་ལས། ཡང་འདི་གསུམ་པའི། ཐོས་འདི་སྐད་པའི་ཞིམ་ལས་པའི། ཡང་ཅི་མར་སྨིན་མཚམས་ལས། དེ་ལུས་ཀྱི་སྒོ་དགུ་གང་རུང་ཅི་ལས། དེ་རྣམས་བཤད་དེ་ཕྱི་ཁ་ལུ་ཐོད་འཇོག་མམ། ནང་ནག་གི་འུར་དེ་ཆད་བདའ་ལུགས་ལ། ཡང་འདི་རྣམས་བཤད་དེ་ལུས་ཀྱི་སྒོ་དགུ་གང་རུང་ཅི་ལས། དེ་ཐོས་འདི་སྐད་པའི་ཕྱི་ཁ་མ་འཇོག་བ་ནང་ནག་ར་དུད་པི་གི་སྒོ་ཁབ་མི་འདུག་པ་ཁབ་ཅིག་རེ་མཆིས་འདུག་པ། ལུས་དང་རྣམ་ཤེས་གབ་འགྱེད་རིན་ཆེན་དུ། ཏེ་རུ་བ། བརླམ། རྣལ་འབྱོར་པ་གྲུབ་ཐོབ། རྟོགས་པ་དང་དེ་མིན་དེ་སུ་གཡིམ་པ་ཅན། ཏེ་བར་དོ་དང་པོ་བཞིའི་ཡུལ་སེལ་འདི་ལོ། ཏེ་བརྙེས་ཡུལ་གཟུང་སྟེ་སྐྱེས་པའི་ཡུལ་སྲིད་ཆོས་ཀྱི་སྐུ་ལོ་སྙོམས་པར་རྫོགས་པ་སངས་རྒྱས་སྡེ་བརྒྱད་པའི་ཞིམ་ལས་པས་ཏེ་བདེ་བའི་འབྱུང་གནས་མེད་རྣམ་ཤེས་དེ་ཡང་ཅི་རྩུབ་པོ་ལས་པའི་དོན་སྡེ་བརྒྱད་པའི་ཞིམ་ལས་པའི་བདེ་སྐྱིད་གང་ལས། ཏེ་རུ་བ་འདས་པའི་ཡུལ་སྲིད་ཆོས་ཀྱི་སྐུ་ལོ་ཆོས་ཀྱི་སྐུ་ཡི་དགོངས་པ་དང་དབྱེ་བ་མེད་པའི་ཞིམ་ལས་པའི་བདེ་བའི་འབྱུང་གནས་ཡིན་པས། ད་ང་ཅེ་ར་དེ་མིན་པའི་སྐད་རིགས་དེ་སུ། རྣམ་ཤེས་དེ། དེ་ལུས་ཀྱི་སྒོ་དགུ་སའི་གཟུགས་ཁ་གི་ཡང་ནི་བཟུང་པའི་སྡོང་པོ་ཡོད་མི་སྡོང་དགུ་གང་རུང་ཅི་ལས། ཐོན་དེ་སྐྱེས་པས། དེ་དེ་ལས་འདས། ལུས་དང་རྣམ་ཤེས་དེ་ཁ་བྱེ་འོ་སེ། དེ་ཡང་ནི་ནང་ན་གྱི་དབུགས་ཆེབ་སེ་ཡན་ལ་བས། དེ་ཡང་ནི་ལས་ཚ་ཅི། དྲི་མི་སྐྱེ་དོ་གསུངས་པའི་སྦྱོར་ཡུལ་བཞིན། རྣམ་ཤེས་ལུས་ཀྱི་སྒོ་དགུ་གང་རུང་ཅི་ལས་བྱེ་ཁ་ལོ་ཐོན་དེ་སྐྱེས་པའི་ཤེམ་ལས་པས། ལུས་དང་རྣམ་ཤེས་ཁ་འབྱལ་འདི་འགྱོཝ་ད་ལུ། དེ་དེ་ཡང་འདི་འགྱོ་ཚར་བའི་གི་སྐབས་ལུ་དེ་ལས་ནང་གི་དབུགས་ཆད་ཚརཝ་ཟེར་སླབ་ཨིན་ལགས། ད་འདི་འབདཝ་ད་ལུ་ང་བཅས་ར་མི་ཤི་ཐངས་འདི་ལུ་ཕྱི་གི་དབུགས་ཆད་ནི་ཅིག་དང་ནང་ནང་གི་དབུགས་ཆད་ནི་ཟེར་རྣམ་པ་གཉིས་ཡོདཔ་ཨིན་དེ་འདི་ཡང་འདི་སྣང་བ་ཐིམ་དང་རགས་པ་ཐིམ་ཟེར་མི་དེ་དེ་ཕྱི་གི་དབུགས་ཆད་པའི་གི་ཚུལ་དང། ཕྲ་བ་ཐིམ་དང་ཉེར་ཐོབ་འོད་གསལ་ལུ་ཐིམ་ཟེར་མི་གི་ཐིམ་རིམ་གཉིས་ཐིམ་ཚརཝ་ད་ལུ། ནག་ནག་གི་འོ་ཞེས་བསགས་པའི་ཡིག་ཟེར་ཡོད་ཀྱི། དེ་འང་དེ་ཐིམ་སྟངས་དེ་ལུགས་དེ་ཐིམ་རིམ་མ་འདྲ་བའང་འདས་པའི་ཡུལ། ཉམས་རྟོགས་ཡོད་མེད་ཀྱི་ཁྱད་པར་འདས་པའི་ཡུལ། ངོ་འཕྲོད་འཚུབ་མ་འཚུབ་ཀྱི་ཁྱད་པར་འདས་པའི་ཡུལ། དེ་དེ་ལས་གཏན་བདེ་སྐྱེས་པའི་ཞིམ་ལེགས་པའི་ཁྱད་པར་འདས་པའི་ཕྱེད་དེ་སྐྱེས་པའི་བྱ་བྱ་བའི་གཞུང་ཡིན་ལ། དེ་འང་དེ་འང་ཅེ་ར་ཆ་ཆབ་ཡང། བར་དོ་དང་པོ་གཞིའི་འོད་གསལ་ལུགས་ངོ་འཕྲོད་འཚུབ་བས་ཀྱི་དེ་རེ་བ་དང་དེ་སྨོན་ལམ་བཅབས། དེ་དེ་ལས་འདས་བརྩོན་ཤུགས་སྐྱེ་སྒོ། སེ་ཞུན་ཡིན་ད་དོ་ལས་ལ། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་བསྒྲལ་བར་ཤོག།